བོད་ནང་གི་མཚོ་སྔོན་ཁྲི་ཀ་དང་མཚོ་ལྷོ་ཕྱོགས་སུ་བོད་ཀྱི་ལོ་གསར་དང་བག་སྟོན་སྐབས་སོགས་སུ་འཕྲོད་བསྟེན་ལ་གནོད་པའི་སྐོམ་ཆུའི་རིགས་དང། སྡེར་ཁ་རྒྱ་ཆེན་པོ་སོགས་འགྲོ་སོང་ཕངས་མེད་དུ་བཏང་མི་ཆོག་པའི་གྲོས་ཆོད་བཞག་སྟེ། མང་ཚོགས་ཐུན་མོང་གི་སྟབས་བདེའི་རང་བཞིན་གྱི་སྒོ་ནས་ལོ་གསར་སོགས་ལ་རོལ་བཞིན་པའི་སྐོར་ལ། མིང་དངོས་སུ་བརྗོད་འདོད་མེད་མཁན་གྱི་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན།

ཤ་དང་སིལ་ཏོག་གི་རིགས་ཀྱི་སྡེར་ཁ་མཐོན་པོ་གཅིག་ལས་གཅིག་མཐོ་བ་དེ་འདྲ། སྒྲིག་གཤོམ་བྱས་མི་ཆོག་པ། ལོ་གསར་ལ་ཡོང་བའི་བྱིས་པ་དང་གྲོང་མི་སྤུན་མཆེད་སུ་འདྲ་ཞིག་ལའང། ལོ་གསར་གྱི་གོ་རེའི་ལོ་བརྒྱ་གི་སྟེང་རྒྱ་སྒོར་ལྔ་ནས་བཅུ་ཐམ་པ་ཡན་སྤྲད་མི་ཆོག་པ། བསང་གསོལ་སྐབས་སུ་ཤོག་སྦག་གི་རིགས་རྒྱག་མི་ཆོག་པ།

དེ་ལྟར་འགྲེལ་བརྗོད་གནང་མཁན་མང་པོ་བྱུང་གི་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།